འདིར་ཕན་ཡོན་དེ་ན་ཕན་ཡོན་བརྒྱད་ནང་ནས་གསུམ་པ་འདི་ལྟར་ཕེབས་ཏེ་ངོ་ནི་ཁོ་རང་ང་རང་ཚོ་ཞིག་ད་བཤེས་གཉེན་བསྟེན་ཚུལ་ཚུལ་བཞིན་དུ་བྱུང་ན་ད་གསུམ་པ་འདི་ཡོང་དགོས་རེད་ད་བརྒྱད་འདི་ཡོང་དགོས་རེད་བརྒྱད་ཡི་ནང་ནས་གསུམ་པ་འདི་ང་རང་ཚོ་ལ་རྦད་དེ་དགོས་ཡས་ཏིག་ཏིག་ཞིག་རེད་འདུག་བ་བས་ཏེ་ཞིབ་བྱེད་རོགས་ད་ང་ཚོ་ངེད་ཚོ་འཇིག་བྱེད་ལས་ནི་ཞིབ་བྱེད་བ་རེད་ཨེ་ད་དེ་ངེད་ཚོ་འགྲོ་མོ་འགོ་ཅིག་ཚེ་འདི་འགོ་ཀྱང་ཡང་མ་ནི་འགོ་རེ་བོ་ད་གང་ལྟ་ཀྱང། ཚེ་འདི་ལ་བྲམ་མི་ཏྲི་ཀ་ཏས་ཚེ་བྱུང་ནས་སྐུའི་ཐག་རོ་བྱས་ན་ད་ཞི་བ་ཅི་རེ་བ། ཞི་བ་ཅི་ཕན་ཡོན་ཅི་འབར་བ་དེ་ད་ད་བཤེས་གཉེན་བསྟེན་ན་བཤེས་གཉེན་བསྟེན་ཚུལ་ཡག་པོ་བྱུང་ན་རྦད་དེ་དེ་འདྲའི་ཅི་ཕན་ཡོན་ཡོད་རེ་གསུངས་ཤག་རེ་རྒྱས་དེ་ན་ད་བྱས་ད་ད་བཤེས་གཉེན་བསྟེན་ཚུལ་དེ་རྦད་དེ་གང་ཐུབ་ཐུབ་ཅིག་མ་བྱས་པ་ལ་ཐབས་ཤེས་རྩ་ནས་མི་འདུག་ཨང། ཡིན་ན་ཡང་སངས་རྒྱས་དངོས་སུ་ཡའི་གོ་མཐོང་ལྟ་བ་ཟེར་ཡས་གོ་ཡ་ཁག་པོ་རེད་ཤག་ད་ཞེ་དྲག་དཀའ་ལས་ཁག་པོ་རེད་བ་ད་ཡིན་ཡིན་བསམ་རྗེས་གོ་གང་བྱས་དེ་ཁག་པོ་ཞེ་དྲག་རེད་ཤག་ཨ་ནི། ད་གང་ཅི་བཀའ་བཞིན་སྒྲུབ་པའི་མཆོད་མཉེས་པར་བྱེད་པ་ཟེར་གོ་ད་གང་ཐུབ་ཐུབ་ཅིག་ཡང་ག་ལེ་ག་ལེ་ལེ་གོ་རེ་བ་ཀྱང་ཡང་བྱེད་མ་རུང་བ་བས་ཆ་ཚང་རང་ག་དཀའ་སྣང་ཚད་གང་ག་ལ་ཆ་ཚང་དུ་གྲུབ་གང་ཡིན་ནོ་མེད་ན་གོ་ནི་ག་ལ་གང་འཛོམས་ཅིག་ལྟ་དགོས་རེད་བ་རེ་ཞིག་ཀྱང་ཡང་རུང་བ་བྱས་ད་ཐེག་ཆེན་གྱི་བཤེས་གཉེན་བསྟེན་ཚུལ་སྐོར་ལ་གོ་རང་གོ་ན་ཆོས་ཤིག་ད་དེ་ནས་བཟུང་སྟེ་ད་གང་ཅི་མ་ནི་དང་པོ་སྐོར་ལ་ད་ག་རེ་རེད་ཟེར་ན་དལ་འབྱོར་ངོས་བཟུང་བ་ཟེར་དལ་འབྱོར་ངོས་བཟུང་ནི་སོ་སོ་ལ་དེ་ཚང་གི་འདུག་གོ་མི་འདུག་ལྟ་ཡས་དེ་རེད་གོ་ཚང་དེ་ཚང་གི་འདུག་གོ་ཚང་གི་འདུག་གོ་མི་འདུག་གོ་རྩིས་བཤེར་བྱས་ནས་ད་སོ་སོ་ལ་ཚང་བ་ཧ་གོ་ཡས་དེ་རེད་ཟེར་དལ་འབྱོར་ངོས་བཟུང་ད་དེ་ནི།